དགུ་པ། གླང་ཆེན་གྱིས་རང་ལུས་དོར་བ། སྔོན་རི་དང། ནགས་ཚལ། སྨན་ལྗོངས། མཚོ་དང་རྫིང་བུ་བཅས་ཀྱིས་བརྒྱན་པའི་དབེན་པའི་གནས་ཡིད་དུ་འོང་བ་ཞིག་ན། གླང་པོ་ཆེ་ཞིག་གཅིག་པུར་འགྲོ་བཞིན་ཡོད་དེ། རེ་ཞིག་གཅིག་ན་ནགས་ཚལ་གྱི་མཐའ་རུ་སོང་བས་མིའི་སྐད་ཐོས་པ་ན་ཅི་ཡིན་སྙམ་ནས་མྱུར་བར་ནགས་དེ་ནས་ཐོན་པའི་ཚེ། བཀྲེས་ཤིང་སྐོམ་པ་དང་ངལ་ཞིང་དུབ་པའི་མི་མང་པོ་ཞིག་ནགས་ཚལ་གྱི་ཕྱོགས་སུ་ཡོང་བ་མཐོང། མི་རྣམས་ཀྱིས་ཀྱང་གླང་པོ་ཆེ་མཐོང་ནས་ད་ནི་བྲོས་པའི་མཐུ་ནི་མེད། ང་ཚོ་གསོད་རྒྱུ་ཉིད་ལས་མ་འདས་སོ་སྙམ་ནས་ཤིན་ཏུ་སྐྲག་ཚུལ་དེ་གླང་པོ་ཆེས་མཐོང་ནས་སྙིང་རྗེ་སྐྱེས་ཏེ། ང་ལ་འཇིགས་དགོས་དོན་མེད། ཁྱེད་ཚོ་མ་འཇིགས་ཤིག་ཅེས་བཤད། མི་དེ་དག་དབུགས་ཕྱུང་ཞིང་རབ་ཏུ་དགའ་ནས་ཕྱག་འཚལ་ཏེ། ང་ཚོ་ཁྲིམས་དང་འགལ་ཏེ་རྒྱལ་པོས་བསྐྲད་པའི་མི་སྟོང་ཙམ་ཡོད། འགའ་ཞིག་བཀྲེས་སྐོམ་གྱིས་ཤི་ནས་ད་ལྟ་བདུན་བརྒྱ་ལྷག་ཡོད། ཅེས་མིག་མཆི་མས་གང་བཞིན་པར་ཐལ་མོ་སྦྱར་ཏེ། གླང་པོའི་རྒྱལ་པོ་ཁྱོད་ཀྱིས་ང་ཚོ་མྱ་ངམ་དགོན་པའི་གནས་འདི་ནས་ཐར་བའི་ཐབས་བསྟན་དུ་གསོལ། ཞེས་མྱ་ངན་གྱི་སྨྲེ་སྔགས་འདོན། དེར་གླང་པོ་ཆེ་དེ་བཟོད་གླགས་མེད་པའི་སྙིང་རྗེ་སྐྱེས་ཏེ། འདི་དག་བཀྲེས་སྐོམ་གྱིས་ལུས་བསྐམས་ཤིང་ཉམ་ཆུང་བས་ནགས་ཚལ་འདི་ན་ཅི་ཡང་མེད། མྱ་ངམ་དགོན་པར་དཔག་ཚད་དུ་མ་ཡོད་པས། འདི་ནས་ཇི་ལྟར་གྲོལ་བར་བྱེད། ད་ནི་ངའི་ཤ་འདི་ལམ་རྒྱགས་དང། རྒྱུ་མ་དག་ཆུ་སྣོད་དུ་བྱས་ནས་ཐར་བར་བྱེད་པ་ལས་ཐབས་གཞན་མེད་དོ་སྙམ་ནས། སྣ་འགྲེང་བཞིན་པར་རི་དེའི་འཁྲིས་སུ་མཚོ་ཆེན་པོ་ཞིག་ཡོད། དེ་དང་མི་རིང་བའི་སར། རི་སྟེང་ནས་ལྷུང་བའི་གླང་ཆེན་གྱི་རོ་ཞིག་ཡོད། དེའི་ཤ་ལམ་རྒྱགས་དང་རྒྱུ་མའི་ནང་ཆུ་བླུགས་ཏེ་ས་ཕྱོགས་འདི་ནས་སོང་ཞིག། མྱ་ངམ་དགོན་པ་ལས་ཐར་བར་འགྱུར། ཞེས་ཟེར་ཞིང་བསྟན། རང་ཉིད་ལམ་གཞན་ཞིག་ནས་སོང་སྟེ་རིའི་སྟེང་དུ་འཛེགས་ཏེ་རང་ལུས་ཡོངས་སུ་དོར། དེ་རྣམས་ཀྱིས་གླང་པོ་ཆེས་ལམ་བསྟན་པ་ལྟར་སོང་སྟེ་མཚོ་དང། གླང་པོ་ཆེའི་རོ་མཐོང་བས་ལེགས་པར་བརྟགས་པས་གླང་ཆེན་དེ་སེམས་ཀྱིས་མ་བཟོད་པར་རང་ལུས་དོར་བ་ཤེས་ཏེ། མྱ་ངན་དང་དད་གུས་ཀྱིས་མིག་མཆི་མས་གང་ནས་དེ་ལྟ་བུའི་གླང་ཆེན་གྱི་ཤ་ཟ་ག་ལ་ཕོད་ཅེས་བཤད། མི་བློ་གྲོས་ཆེ་བ་འགའ་ཞིག་གིས་གླང་པོ་ཆེའི་བསམ་པ་ལྟར་མ་བྱས་ན། དེའི་སྲོག་དོན་མེད་དུ་དོར་བ་ཞིག་མ་རེད་དམ་ཞེས་བཤད་པ་དང་ཤ་རྣམས་བླངས། རྒྱུ་མ་ཆུ་སྣོད་བྱས་ཏེ་ཆུ་ཡང་བླངས། གླང་པོ་ཆེས་ཇི་ལྟར་བཤད་པ་ཇི་བཞིན་དུ་སོང་བས་མཐར་མྱ་ངམ་དགོན་པ་དེ་ལས་ཐར་ཐུབ་པ་བྱུང།